སྟེགས་བུ་བཞི་པ། ངས་ཁྱེད་ཚོ་ལ་དམ་པའི་ཐུགས་ཉིད་གཏམ་བཟང་ཅིག་བཤད་བ་ཡིན། ཁྱེད་ཚོ་གིས་རི་མོ་གི་དཔེ་ཆ་འདི་བལྟ་བའི་དུས་ངས་བཤད་བའི་གཏམ་དཔེ་འདི་གཟབ་གཟབ་ཀྱིས་ཉན་དང། ཁྱེད་ཚོ་གིས་སྐད་འདི་ཉན་བའི་དུས། ཁྱེད་ཚོ་གིས་དེབ་ཤོག་གསར་པར་གཞིགས་དགོས། རི་མོ་དང་པོ། གནམ་དང་ས། གནམ་དང་ས་མེད་པའི་སྔོན། སང་ཏི་ཡོད་པ་རེད། དེ་ཡི་དུས་ཕྱོགས་བཞི་ལ་མུན་པ་ཡིན་བ། སང་ཏི་ནི་སྙིང་རྗེ་ཅན་ཅིག་ཡིན་བ། ཁྱེད་ཀྱིས་རི་མོ་འདི་ནང་ན་རིག་འོང་བ། སང་ཏི་གིས་ཟེར་བ་ཁོང་གིས་མུན་པ་སེལ་བར་བཟོ་བ་ཡིན། ཁོང་གིས་ཉི་མ་དང་པོ་ན་ཉི་མ་དང་ཟླ་བ་བཟོ་བ་ཡིན། རི་མོ་རྙིང་པ་གསར་འདེབས་ཀྱི་སྐད་ཆ། རི་མོ་ནང་གི་དཔེ་ཆ་འདི་ནི་ཟིན་བྱིན་རེད། ཟིན་བྱིན་ནི་གསར་འདེབས་ཀྱི་སྐད་ཆ་ཡིན་པ། གསར་འདེབས་མི་རིགས་ལ་སྙིང་རྗེ་ཡོད་པ། མི་རིགས་གསར་འདེབས་ནི་ང་ཚོ་དང་གྲྭ་བ་རེད། ཟིན་བྱིན་ནི་ང་ཚོ་ན་ཟེར་ན་གསར་འདེབས་དང་ང་ཚོ་འདི་གང་འདྲ་མཐུན་འགྲིག་བཟོ། འདི་གི་གཏམ་དཔེ་རྣམས་སེན་ཅིན་ནང་ན་རྙེད་ཐུབ་པ་རེད། རི་མོ་གསུམ་པ་སང་ཏི་གིས་འཛམ་གླིང་དེ་བཟོ་བ་ཡིན། སང་ཏི་ཁོང་གིས་འཛམ་གླིང་འདི་ཚང་མ་བཟོ་བ་རེད། ཁོང་བཟོས་ཟིན་འདི་ཚང་མ་ཡག་པོ་རེད། ཁོང་གིས་ས་དང་རི་རྒྱ་མཚོ་དང་ཆུ་ཚང་མ་བཟོ་བ་ཡིན། དེ་བའི་རྗེས་ཁོང་གིས། རྩྭ་ཤིང་རྒྱ་མཚོ་ནང་གི་ཉ་ནམ་མཁའི་བྱ་དང་སྣ་ཚོགས་རི་དྭགས་ཁོང་གིས་བཟོ་བ་ཡིན། ཁོང་གིས་བཟོ་བའི་འདི་ཚང་མ་ཁོང་ཧ་ཅང་དགའ་བ་ཡིན། རི་མོ་བཞི་པ། ཡ་ཏང་དང་ཤ་བ། སང་ཏི་གིས་ཡ་ཏང་དང་ཤ་བ་དང་པོ་བཟོ་བའི་བུ་དང་བུ་མོ་ཡིན། ཁོ་ཚོ་ལ་དགོན་གཉིས་དབང་དབུས་ཀྱི་དབང་ཆ་སྤྲད་བ་ཡིན། ཁོ་ཚོ་ནི་སང་ཏི་གི་གྲོགས་པོ་རེད། སང་ཏི་གིས་ཁོང་དག་ལ་ལོ་ཡན་ཅིག་སྤྲད་པ་ཡིན། ཁོ་ཚོ་མཉམ་དུ་ལ་སྐད་ཆ་རྒྱུན་དུ་བཤད་པ་རེད། ཤིང་གཅིག་གི་ཐོག་གི་འབྲས་བུ་ཟ་མི་ཆོག་པ། དེ་མིན་ཚང་མ་ཁོ་ཚོ་ཤིང་གི་འབྲས་བུ་ཟ་ཆོག་པ། བཙན་གཡོག་ཧོར་གྱི་རི་མོ་ནང་ཁྱེད་ཚོ་གིས་རིག་པ་རེད། སང་ཏི་ཁོང་ཚོ་ལ་ཟེར་བའི་སྐད་ཆ་དེ་མ་ཉན་བར་ཤིང་གི་དེའི་འབྲས་བུ་དེ་ཟ་བ་རེད། ཤིང་གི་འབྲས་བུ་དེ་ཟས་ནས་དེ་ཡི་དུས་ཁོང་ཚོ་ལ་ཉེས་པ་ཡོད་པ། སང་ཏི་གིས་ཁོང་ཚོ་ལ། ཁོང་ཚོ་ལ་ཉེས་པ་ཡོད་པ་འཛམ་གླིང་དང་འབྲེལ་བ་ཞིག་པ་ཡིན། འབྲེལ་བ་མེད་པ་རེད་ཚར་བ། གཡས་པ་གི་རི་མོ་ནང་ཁྱེད་ཀྱིས་བལྟས་ན་སང་ཏི་གིས་ཁོང་ཚོ་གླུ་དབྱངས་ནས་བཀྲོངས་བ་རེད། དེ་ཡི་དྲི་མེད་འཚོང་མ་ལས་ཀ་དཀར་པོ་ལས་ན་ཟ་རྒྱུ་ཡོད་པ་ང་ཚོ་མི་རིགས་འཚོང་མ་བདུན་ངག་ནས་ཤེས་རྒྱུ་འཚོང་མ་ཁུག་དགོས་བ། རི་མོ་ལྔ་པ། སྐལ་གཡག་དང་གཡག་པོ། གཡག་སྟང་དང་ཤ་བ་ཁོང་ཚོ་ལ་སྤུན་གཉིས་ཡོད་པ། དེ་ནི་མིང་སྐལ་གཡག་དང་གཡག་པོ་ཟེར།

ཉེས་པ་གིས་ང་ཚོ་ཡི་ཡི་སང་ཏི་དང་འབྲལ་བ་རེད། ང་ཚོ་གི་ཉེས་པ་འདི་ཆད་པ་རྒྱག་གི་རེད། རི་མོ་དྲུག་པ། ལོ་ཡ་ཧྥང་ཀྲོའུ། ལོ་མང་པོའི་རྗེས་ཡ་ཏང་དང་ཤ་བ་ལ་རྒྱུད་མང་པོ་ཡོད་པ། ཁོ་ཚོ་ནི་སང་ཏི་གི་ཁ་མ་ཉན་པ། ཁོང་ཚོ་གི་ཉེས་པ་ཧ་ཅང་ཆེ་པོ་རེད་པར་འདུག

སང་ཏི་གིས་གྲུ་ཀོ་འདི་ལོ་ཡ་གི་ལོ་ཡ་ཁྱིམ་མི་ཚང་མ་འདི་སྲོག་བླུ་པ། ལོ་ཡ་གིས་གྲུ་ཀོ་འདི་ལས་བའི་དུས་ཁོང་གིས་མི་ལ་ཟེར་བ། སང་ཏི་ནི་མི་གྲོངས་པ་དང་ཆད་པ་བཅད་པའི་གི་ལྷ་རེད། དེ་ཡི་དུས་མི་གཅིག་འང་ཁོང་གི་གཏམ་ན་མི་ཉན་བ། ཁོ་ཚོ་གི་ཉེས་པ་ཡིན་པའི་ཚེ་ཆུ་ལོག་འདི་ནང་ནས་མི་ཐར་བ།

ལོ་ཡ་དང་ཁོང་ཚོ་གི་མི་དེ་ཚང་མ་གྲུ་ཀོ་ནང་ན་ཡོད་པ། དེ་དུས་ཁོ་ཚོ་ཧ་ཅང་བདེ་མོ་རེད། གྲུ་ཀོ་ཕྱི་རྒྱབ་གི་མི་ནི་ཚང་མ་ཤི་ཚར་བ་རེད། ལོ་ཡ་གི་བཟའ་ཚང་ཚང་མ་ང་སྲོག་བླུ་ཐུབ་བ་ཅི་རེད་ཟེར་ན་ཁོ་ཚོ་སང་ཏི་གི་ཁ་ཉན་བ།

རི་མོ་བཅུ་པ། ཧྲི་ཅི། འདི་ནི་མོ་ཤེ་ཀྱི་ཡི་པུ་ཧྥེན་ཡིན་པ་རེད། ཧྲི་ཅི་ཀྱི་སློབ་གསོ་ནི་སང་ཏི་ལ་བརྩི་བཀུར་བཟོ་དགོས་བ་སང་ཏི་ལ་ཁ་ཉན་དགོས་བ། གལ་སྲིད་དུ་རི་མོ་འདི་ཚོ་བསམ་ཀྱང་ང་ཚོ་ནི་ལྷ་འདྲ་བཟོ་མི་ཆོག་པ་ཟེར་བ་རེད། ང་ཚོ་ནི་ལྷ་གཅིག་མ་གཏོགས་ཡོད་ལི་མ་རེད་དེ་ནི་སང་ཏི་རེད། རི་མོ་ཤར་ཏེ་ཕ་མ་དང་བུ་རྒྱུད་མཉམ་དུ་ཅིན་པའེ་སང་ཏི་བཟོ་དགོས། ཡི་ཙོའུ་གྱི་ནང་ནས་མི་ཚང་མ་ནི་མཉམ་དུ་ཅིན་པའེ་སང་ཏི་བཟོ་དགོས། ཤར་གྱི་རི་མོ་དེ་བུ་རྒྱུད་ཀྱི་ཕ་མ་ལ་ན་བྱམས་སེམས་བཟོ་དགོས། བཙོ་བྱ་དུས་སང་ཏི་གི་ཁྲིམས་གི་གསེབ་ནས་ང་ཚོ་ནི་མི་བསད་མི་ཆོག་རི་མོ་ཞག་དེ་ང་ཚོ་ནི་སྡེ་བའི་གི་དགའ་རོགས་རྐྱང་མི་ཆོག། རྩེ་ཤུག་དབྱི་ཕུ་ཐུག་ང་ཚོ་ནི་རྐུ་བཟོ་མི་ཆོག་དང་སྡེ་བའི་རྒྱུ་ལ་དགའ་མི་ཆོག། སང་ཏི་གིས་ང་ཚོ་ལ་སྐྱེལ་མི་བཟོ་ཟེར་བ། རི་མོ་བཅུ་གཅིག་པ། སུ་ཙུའི་ཅི། དེ་ཡི་དུས་སྐབས་མི་གཅིག་ན་ཉེས་པ་ཡོད་ན་དེ་ནི་སང་ཏི་ཁྲིམས་དང་འགལ་བ་རེད། དེས་མི་དེ་གིས་སང་ཏི་ལ་རི་རྩེ་གཅིག་ཕུལ་དགོས་བ། མི་དེས་དེའི་རི་རྩེ་དེ་ནི་མི་དེ་གི་ཉེས་པ་ལ་ཚབ་བཟོ་བ་ཡིན་དེའི་རི་རྩེ་དེ་ནི་སང་ཏི་གི་བུ་དང་འདྲ་བ་ཡིན། བུ་དེ་ནི་ཡེ་སུ་ཅི་ཏུ་ཡིན་པ། ཡེ་སུ་ཅི་ཏུ་ནི་འཛམ་གླིང་ཐོག་འོང་ནས་འཛམ་གླིང་མི་ཚང་མ་གི་ཉེས་པ་དེ་ཚབ་བཟོ་བ་རེད། ཁོང་གི་ཤི་དེ་ནི་སང་ཏི་གི་མཆོད་པ་དང་འདྲ། ཁོང་ནི་སང་ཏི་གི་རི་རྩེ་དང་འདྲ་བ་ཡིན། མི་རིགས་ཚང་མ་གི་ཉེས་པ་ཚང་མ་འཁུར་བ་རེད། ང་ཚོ་གི་ཉེས་པ་དེའི་སྟེང་ཁོང་ནི་ཧྲི་ཙི་ཅ་སྒང་ལ་འཛེར་བ་རེད། ཁྱེད་ནི་ཡེ་སུ་ཅི་ཏུ་ལ་དད་པ་བྱས་ནས་ཁྱེད་ཀྱི་ཉེས་པ་དེ་སང་ཏི་གིས་ཚང་མ་མེད་མེད་བཟོ་བ་རེད། རི་མོ་བཅུ་གཉིས་པ། དབྱིན་ཤི་ད་ཅིའུ་ཙུ། ད་ལྟ་ང་ཚོ་ཡེ་སུ་ཅི་ཏུ་འཁྲུངས་བའི་གཏམ་དཔེ་གཅིག་ཉན་ལོ་མང་པོ་དེ་སྔའི་སང་ཏི་གིས་དབྱིན་ཤི་ཚི་ཤ་ཅིའུ་ཙུ། གཡོན་ཕྱོགས་ཀྱི་རི་མོ་དེ་བྱེད་ཀྱི་ནམ་མཁའ་རྩེ་མོར་བྲིས་བ་རེད།

དེའི་བུ་དེ་ནི་སང་ཏི་གི་བུ་རེད། ནམ་མཁའ་རྩེ་མོ་འོང་ཡོ་སེ་གི་རྨི་ལམ་ནང་ནས་ཤ་བཞི་བ་ཁོང་ལ་འདི་བསྟན་ཏེ་ཟེར་བ་རེད། ནམ་མཁའ་རྩེ་མོ་གི་ཡོ་སེ་ལ་ཟེར་ཁྱེད་མ་སྐྲག་མ་ནི་ཡ་ཁྱེད་ཀྱི་མནའ་མ་བསུ་དང། ཁྱེད་ཀྱི་བུ་འདི་ལ་ཡེ་སུ་འདོགས་དགོས་བུ་འདི་ནི་ཅིའུ་ཧྲི་ཀྲུ་རེད། ཁོང་གི་མི་མང་ཚང་མ་ཉེས་པ་ནང་ཚུར་སྐྱོབ་ཟེར་བ་རེད། གཡས་ཟུར་གྱི་ས་འདི་ལ་ཁ་ཉེ་བ་ཁོག་དང་མ་ཉེ་ཡ་ནི་བུ་དེ་སོ་མ་ཚ་པགས་གཡས་ཟུར་དང་མ་ཉེ་ཡ་ནི་མྱང་དང་མ་ཉེ་པགས། རི་མོ་བཅུ་གསུམ། གཡས་ཟུར་འཁྲུངས་པ། གཡས་ཟུར་དང་མ་ཉེ་ཡ་ནི་ལམ་རིང་པོ་ནས་འགྲོ་བའི་དུས་ས་ཆ་དེ་ན་བོ་ལིས་ཧན་ཟེར་བ།

ར་རྫི་རྣམ་པ་ནི་ཡེ་སུ་ལྟ་བར་སོང་བ། རི་མོ་བཅུ་བཞི། ཡེ་སུ་ནི་དགེ་རྒན་གཅིག་རེད་གཡོན་ཕྱོགས་ང་ཚོ་རིའི་གཡོན་ཕྱོགས་རི་མོ་འདི་ནི་ཡེ་སུ་ལོ་བཅུ་གཉིས་དུས་ཀྱི་རེད། ཁོ་ནི་སློབ་མ་ཡི་སེ་ལེ་གི་དགེ་རྒན་དང་མཉམ་དུ་བསྡད་ནས་ཁ་བརྡའི་ནང་ནས་ཡོང་ནས་དེ་ཡང་དྲི་བ་མང་པོ་དྲིས་ནས་བསྡད་པ་རེད། ཡེ་སུ་ནི་སང་ཏི་གི་ལོ་རྒྱུས་ཤེས་པ་དེ་ནི་ཁོ་ཚོ་ཧ་ཅང་ཧ་ལས་པ། གཡས་པའི་རི་མོ་འདི་ཡེ་སུ་མི་ཆེན་པོ་རེད་ཚར་བའི་དུས་ཀྱི་རེད། ཁོང་གིས་མི་ལ་སློབ་གསོ་སྤྲད་པ་ཁོང་གི་སློབ་གསོ་ལ་མི་འགའ་ཤས་ནི་ཁོང་གི་སློབ་གསོ་ལ་བདེན་པ་དེ་ཡང་ཁོང་གི་ཁ་ལ་ཉན་པ་མི་ཆ་ཞིག་ནི་བདེན་མི་འཇུག་པ། དེ་ཡང་ཁོང་ལ་འགལ་བ་འགོག་པ་བྱེད་པ་སང་ཏི་གིས་ང་ཚོ་ནི་ཡེ་སུ་ལ་དད་པ་དང་མཉམ་དུ་འགྲོ་གི་རེ་བ་ཡོད་པ། རི་མོ་བཅོ་ལྔ། ཡེ་སུ་གི་ནུས་པ། འདིའི་རི་མོ་འདི་ནང་ཡེ་སུ་གི་རྫུ་འཕྲུལ་མངའ་བའི་ནུས་པ་རེད། ཁོང་གི་གཡོན་ཕྱོགས་ནི་ལོང་བ་གཅིག་ཡོད་པ་ཡེ་སུ་གིས་ཁོ་ཐུག་ཚར་བའི་ནང་དུ་མི་འདི་ནི་མིག་དེ་གིས་རིག་པ་རེད། གཞུང་གི་རི་མོ་དེ་ཡེ་སུ་གིས་ཕ་མ་རྣམས་དང་བུ་རྒྱུད་ཀྱི་སྔ་སོ་ནས། སྲིད་ནས་ང་ཚོ་ནི་ཤི་བའི་དོན་སྲིད་པ་རེད། དེའི་རྗེས་སུ་ང་ཚོ་གི་རིག་པ་འདི་ཡེ་སུ་ནི་ཆུ་རྒལ་ནས་འོང་བ།

རི་མོ་བཅུ་དྲུག་ཡེ་སུ་སྡུག་བསྔལ་མྱོང་བ། ཡེ་སུ་གིས་ལས་བྱ་ཡག་པོ་ལས་པ་དེའི་རྗེས་སུ་མི་མང་པོ་ཁོང་གི་མཉམ་དུ་འགྲོ་བ། ཡེ་སུ་ནི་བྱམས་སེམས་ཆེན་པོ་དང་མི་ཅི་བཟོ་བའི་སློབ་གསོ་སྤྲད་པ་གི་ལྷ་གཅིག་རེད། ཁོང་ནི་མི་ཉེས་པ་ཡོད་མི་དེ་ཚོ་ལ་མི་ཉེས་པ་ཡོད་མི་དེ་ཚོ་ལ་སྲོག་བླུ་བ་འོང་བ་རེད། འོན་ཀྱང་ཉེས་པ་ཡོད་མི་མི་དེ་ཚོ་ཡེ་སུ་ལ་མི་དགའ་བ། དེ་ཅི་རེད་ཟེར་ན་ཡེ་སུ་གིས་ཁོང་ཚོ་གི་ཉེས་པ་ཚང་མ་ཟེར་བ་དེ། ཡི་སེ་ལེ་གི་དཔོན་པོ་དེ་ཡེ་སུ་ལ་ཕྲག་དོག་བཟོ་པ། ཁོང་ཚོ་ཡེ་སུ་ནི་སང་ཏི་གི་བུ་ཡིན་པ་དེ་བདེན་མ་འཇུག་པ། ཁོང་ཚོས་ཡེ་སུ་བཟུང་ནས་མཇེ་སྡུག་སྤྲད་པ། ཁོང་ཚོ་གིས་ཚེར་མ་གི་ཞྭ་བསྐོན་པ། ལྕག་ཚན་གཞུས་པ། ཁྲེལ་དགོད་བཟོ་ཟིན་རེད། ཡེ་སུ་གིས་ཁོང་ཚོ་ལ་ལན་མ་བྱེད་པ་དེ་ཅི་རེད་ཟེར་ན་ཁོང་གིས་དོན་དག་དེ་ཚང་མ་ཁོང་གི་ལུས་ལ་འཕོག་པ་དེ་ཤེས་པ་རེད། ཁོང་ནི་ཉེས་པ་ཆེ་གི་མིས་ཁོང་བསད་ན་ཅི་མི་བཤད་པ་དྲན་བ་དེ་ཅི་རེད་ཟེར་ན་ཡེ་སུ

མི་ཉེས་པ་གཉིས་དེ་ཡེ་ཤུ་གི་ཕན་ཚུན་ནང་ན་འཛེར་བ་རེད། དེ་ཡོད་ཀྱི་སྐབས་དེ་ནི་མི་ཉེས་པ་ཆེན་དེ་ནི་འདི་འདྲ་གི་གསད་པའི་ལུགས་སྲོལ་དེ་ལུགས་སྲོལ་དེ་ཡོད་པ་རེད། འོན་ཀྱང་ཡེ་ཤུ་ནི་ཉེས་པ་ཡོད་པ་མ་རེད། ཁོང་འདས་པའི་རྒྱུ་མཚན་དེ་ནི་མི་ཉེས་པ་ཡོད་པའི་ཚབ་བྱས་ནས་འདས་པ་རེད། ང་ཚོ་ཚང་མ་ཉེས་པ་ཆེ་གི་མི་རེད། ཉེས་པ་དེ་རང་གིས་ཁུར་དགོས་འོན་ཀྱང་ཡེ་སུ་གིས་ང་ཚོ་གི་ཉེས་པ་དེ་ཚབ་བྱས་ནས་ཁུར་པ་རེད། ང་ཚོ་ནི་ཉེས་པ་དེ་ཁས་བླངས་ནས་ཉེས་པ་དང་བྲལ་བ་བྱས་ནས་འདིས་ང་ཚོ་ལ་ཉེས་པ་མེད་པ་བཟོ་བ་རེད། ཡེ་སུ་ལ་དད་པ་བྱས་ན་ཡེ་སུ་ལ་དགའ་ན་ཁྱེད་ཀྱི་ཉེས་པ་དེ་སེལ་ཐུབ་བ། རི་མོ་བཅོ་བརྒྱད་པ། ཡེ་སུ་ཤི་ནང་ནས་སོས་པ་དགྲ་གིས་བསམ་ན་ཡེ་སུ་ནི་ཤི་ཚར་བ་རེད། དོན་རྒྱུ་མཚན་དེ་འདི་འདྲ་མ་རེད། ཡེ་སུ་ནི་ཧྲི་ཙི་ཅ་གི་ནས་སོང་བའི་རྗེས་སུ། ཁོང་གི་གྲོགས་པོ་དེ་སྐུ་གདུང་ནི་བྲག་དོང་ནང་གི་སྦས་པ་རེད།

རིག་པ་ང་ནི་དད་མི་འགྱུར། རི་མོ་ནང་ང་ཚོས་རིག་པ་ཡེ་སུ་གིས་ཐོ་མ་ལ་ཁོང་གི་འཛེར་རིས་བསྐུལ་བའི་ལག་པ་དེ་བསྟན་པ། ཐོ་མ་ནི་དད་འགྱུར་བ། ཁོ་ནི་ཡེ་སུ་གི་སྔུན་དུ་པུས་མོ་བཙུགས་ནས་ཟེར་ནི་ང་གི་གཙོ་བོ་གསང་འདི་ཡེ་སུ་གིས་ཟེར་ནི་མ་རིག་པ་དད་ན་བསོད་ནམས་ཆེ་གཅིག་རེད། ཡེ་སུ་ལྷ་ཡུལ་དུ་བྱོན། ཡེ་སུ་ནི་ཤི་དོང་ནང་ཡར་སོས་པའི་ཉི་མ་བཞི་བཅུ་ལོན་པའི་རྗེས་ཁོང་རིག་པ་མི་མང་པོ་གི་ཁོང་ནི་ཤི་ནང་དུ་སོས་པ་དེ་ནི་གཙོ་བོ་ཤེས་པ། ད་ལྟ་ནི་ཡེ་སུ་ཁྱིམ་ནང་དུ་ཕ་དང་མཉམ་དུ་འདུག་པའི་དུས་ཡིན་པ། ཁོང་ནི་འཛམ་གླིང་ཐོག་ལས་ཀ་དེ་ཚང་མ་ལས་ཚར་བ་དང། ཡེ་སུ་གིས་སློབ་མ་ལ་ཟེར་བ། འདིའི་ལོ་རྒྱུས་འདི་ནི་ཁྱེད་ཚོ་གིས་མི་ཚང་མ་ལ་བསྒྲག་དགོས། སློབ་མ་གིས་ཡེ་སུ་ནི་ལྷ་ཡུལ་བྱོན་པ་དེ་སློབ་མ་གིས་རིག་པ་རེད། གོས་དཀར་པོ་གྱོན་པ་དང་མི་གི་ངོ་ཡོད་པ་ནམ་མཁའ་རྩེ་མོ་གཉིས་སློབ་མ་རྣམས་ཀྱིས་རིག་པ་རེད། ནམ་མཁའ་རྩེ་མོ་དེ་གཉིས་ཟེར་བ་ཡེ་སུ་བདག་པོ་འོང་བ་རེད། ཁོང་ནམ་མཁའ་དུ་བྱོན་ནས་འདྲ་བ་ཡིན་ཁོང་མ་འོངས་པ་ལ་ཡེ་སུ་མ་འོངས་པ་ལ་ཁོང་ནི་ལྷ་ཡུལ་དུ་ཡོད་པ་རེད། ཁོང་ལ་དད་པ་ཡོད་མི་མི་དེ་ཡེ་སུ་གིས་ལྷ་ཡུལ་ལ་གྲ་སྒྲིག་བཟོ་བ་རེད། ད་ལྟ་ཁྱེད་ཅི་འདྲ་གི་བཟོ་ཤེས་ཡིན། ཁྱེད་ཡེ་སུ་ལ་དད་པ་བཟོ་ལེ་ཨིན། ཆེ། ཁོང་ལ་དགའ་བསུ་བཟོ་པ་ཨེ་ཡིན། རི་མོ་ཉི་ཤུ་རྩ་གཅིག། ཁོང་ཧྲི་ཙི་ཅག། ཡེ་སུ་སྐྱེས་བའི་དོན་ལ་ཧྲི་ཙི་ཅག་གི་ལ་འདས་པ་རེད། ཁོང་ལ་ཉེས་པ་མེད་པ་འདས་པའི་རྒྱུ་མཚན་དེ་ནི། མི་རིགས་དང་ས་འདིའི་འབྲེལ་བ་ཡག་པོ་ཡོང་བའི་ཆེད་དུ་འདས་པ་རེད། ཧྲི་ཙི་ཅག་ང་ཚོ་ལ་སློབ་གསོ་སྤྲད་པ་དེ་ཡེ་སུ་ནི་ཉེས་པ་མེད་པ་ལུས་གཙང་བ་སྙིང་རྗེ་ཆེན་པོ་གཅིག་རེད་ཁོང་ནི་ང་ཚོ་གི་ཉེས་པ་དེའི་སྟེང་འདས་པ་རེད། ང་ཚོ་ཡེ་སུ་ལ་དད་པ་བྱས་ན་ང་ཚོ་ཉེས་པ་མ་བཟོ་པར་ས་འདི་གི་ང་ཚོ་ཉེས་པ་ཚང་མ་སེལ་བ་རེད།

ལམ་ཁ་རྒྱ་ཆེ་པོ་ཡིན་པ། འོན་ཀྱང་འདི་ལམ་འདི་ནི་ཉེས་པ་ཡོད་པའི་ལམ་རེད། གཡར་དམ་གྱི་ང་ཚོ་ལ་ཉེས་པ་དེ་ཡིན་བ་རེད་ལམ་གཅིག་དེ་ནི་ཡེ་སུ་ཁི་སེ་ནི་དེ་ནི་ལམ་ཁ་རྒྱ་ཆུང་ཆུང་གཅིག་རེད། ཅི་རེད་ཟེར་ན་དེ་ནི་ང་ཚོ་འགྲོ་བའི་བའི་ནམ་མཁའ་གི་ལམ་རེད། ང་ཚོ་ནི་ཡེ་སུ་ལ་དད་པ་བྱས་ན་ཁོང་མཉམ་དུ་འགྲོ་ན་ང་ཚོ་མི་ཚེ་དེ་ཐོབ་པ་རེད། ཁོང་གིས་ང་ཚོ་ནི་ལམ་ཁ་རྒྱ་ཆེ་པོ་ནས་ལམ་ཁ་རྒྱ་ཆེན་པོ་ནམ་མཁའ་དུ་འཁྲིད་པ་རེད། མི་ཉེས་པ་མེད་པ་དེ་ནི་ཉེས་པ་ལ་ཁྲིམས་ཆད་བཟོ་མི་དགོས་པ། ད་ལྟའི་སེ་བི་ཀའི་སྟེང་དེ་རུ་ཁྱེད་ཚོ་ངོ་མ་ཡེ་སུ་ལ་དད་པ་བྱེད་ཡེ་སུ་མཉམ་དུ་འགྲོ་ན་ས་འདི་ལ་གསོལ་བ་འདེབས་དགོས་ས་འདི་ཨ་ང་ནི་མི་ཉེས་པ་ཅན་གྱི་མི་རེད་ང་ནི་ཡེ་སུ་ལ་དད་པ་ཡོད་ཁོང་ནི་ཧྲི་ཙི་ཅག་གི་ང་ཡི་དོན་དུ་ཤི་པ་རེད། ཁྱེད་ཀྱིས་ངའི་ཉེས་པ་དེ་སེལ་རོགས་དང་ང་ནི་ཁྱེད་ཀྱི་ཁྱིམ་དང་གི་མི་གཅིག་རེད་བའི་འདུན་པ་ཡོད་རྗེས་ནས་ང་དང་ཁྱེད་ནི་དེ་ནམ་མཁའ་མཉམ་དུ་ཡོད་པའི་རེ་བ་ཡོད་པ་ཐུགས་རྗེ་ཆེ། རི་མོ་ཉི་ཤུ་རྩ་གསུམ་ས་འདི་གི་བུ་དང་བུ་མོ། ཁྱེད་ཚོ་རིག་པའི་རི་མོ་འདི་ནང་གི་མི་རིགས་སྣ་ཚོགས་དང་རྒྱལ་ཁབ་སྣ་ཚོགས་འོང་བའི་མི་འདི་ཚོ་ལ་ཡེ་སུ་གིས་དགའ་བསུ་བྱེད་པ། ཁོང་ཚོ་གིས

རི་མོ་ཉི་ཤུ་རྩ་བཞི་ཚང་ཟིན། ཉིན་གཅིག་གི་མཚན་དེ་ལ་སྐུད་མེད་སྟོན་མོ་སྲིན་མོས་ཆོས་ལུགས་པ་ཤ་མོའི་མི་མི་གཅིག་རེད། ཁོ་གིས་ཡེ་སུ་གི་གཏམ་ཉན་བསམ་ནས་ཡེ་སུ་ཉུལ་བ་འུག་པ་རེད་ཡེ་སུ་གིས་ཁོ་ལ་ཟེར་ནས་ས་འདི་གའི་ཁྱིམ་ནང་གི་མི་ནི་མི་ཚང་མ་ནི་ནམ་མཁའ་ལ་ཡོད་པ་ཁོང་ཚོ་ཚང་མ་ནི་མི་ཚེ་གསར་པ་ཅིག་ཡོད་པ་རེད། ང་ཚོ་ནི་རང་དབང་མེད་པར་སང་ཏི་གི་དམ་པའི་ཐུགས་ཉིད་ང་ཚོ་ལ་སྲོག་གསར་པ་སྦྱིན་པ་རེད། ང་ཚོ་ཡེ་སུ་གི་དད་པ་ཡོད་པའི་སེམས་ནང་གི་གྲ་སྒྲིག་ཡོད་པའི་དུས་དེར་ང་ཚོ་ནི་མི་སང་ཏི་གིས་ང་ཚོ་མི་དེ་གསར་པ་བཟོ་བ་རེད། རི་མོ་ཉི་ཤུ་རྩ་ལྔ། དམ་པའི་ཐུགས་ཉིད་གནང་བ། འདི་ཚང་མ་ཡེ་སུ་གི་སློབ་མ་རེད། ཡེ་སུ་ལྷ་ཡུལ་དུ་མ་བྱོན་པའི་སྔོན་ཁོ་ཚོ་ལ་དམ་པའི་ཐུགས་ཉིད་གནང་བ། ཡེ་སུ་ཉི་མ་གཅིག་ལྷ་ཡུལ་དུ་བྱོན་ཚར་བའི་རྗེས་སུ་སློབ་མ་རྣམས་ཁོ་ཚོ་རུབ་རུབ་བྱས་ནས་བསྡད་ཡོད་པ།

ཡེ་སུ་གིས་ཟེར་ནི། ང་ནི་འཛམ་གླིང་ཐོག་གི་འོད་ཟེར་དེ་ཡིན། མི་སུ་ངེད་ཀྱི་མཉམ་དུ་འོང་ན། ཁོ་ནི་རྨོངས་པ་ནང་དུ་འགྲོ་མི་དགོས་པ། ཁོང་གིས་ང་ཚོ་ལ་དམ་པའི་ཐུགས་ཉིད་ཀྱི་ལམ་སྟོན་གནང་བ། རི་མོ་ཉི་ཤུ་རྩ་བདུན། དམ་པའི་ཐར་ལམ་ཐོབ་པའི་མི། འདི་སུ་ཡང་ཡེ་སུ་མ་ཤི་ཀ་གི། ཐར་ལམ་ལ་འགྲོ་བའི་མི་དེ་ནི་ཐར་ལམ་མཐོ་བའི་མི་གཅིག་རེད། སང་ཏི་གིས་ཁོ་ལ་ཁོ་གིས་སང་ཏི་ལ་བཀའ་དྲིན་ཆེ་ཞུ་པ། དམ་པའི་ཐུགས་ཉིད་ཀྱི་ནུས་པ་དེ་ལས་ལས་ངན་པ་དང་ལས་བཟང་པོ་དེ་ཆེ་བ། རི་མོ་ཉི་ཤུ་རྩ་བརྒྱད། དམ་པའི་སློབ་མ་གཅིག་གི་ཁྱིམ་ཚང། སང་ཏི་གི་ཐར་ལམ་ནང་དུ་འགྲོ་བའི་ཁྱིམ་ཚང་དེ་ལ་མི་འདི་གིས་འདུག་རོགས་ལ་བརྩེ་ཡོད་པ་མནའ་མས་མི་འདི་ལ་ལ་བརྩི་བཀུར་ཡོད་པ་ཁོ་ཚོ་ཕན་ཚུན་ལ་རོགས་རམ་བྱེད་པ། སང་ཏི་ལ་དད་པ་དང་སང་ཏི་གི་ཐར་ལམ་གྱི་འགྲོ་ལམ་དེ་རྣམས་སྲུང་དགོས་པ་སྲུང་དགོས་སེམས་ནང་སློབ་གསོ་སྤྲད་པ་དཀོན་མཆོག་ལ་དད་པ་ཡོད་པའི་ཁྱིམ་ཚང་དེས་དུས་རྒྱུན་དུ་དཀོན་མཆོག་ལ་གསོལ་བ་འདེབས་པ་དང་དཀོན་མཆོག་ལ་དཀོན་མཆོག་གི་ལས་ཀ་ལས་པ། རི་མོ་ཉི་ཤུ་རྩ་དགུ། དགྲ་བོ་ལ་དགའ་བ། མི་ལ་སྙིང་རྗེ་བཟོ་དགོས། དགྲ་བོ་ལ་ཡང་དུ་བཟོ་དགོས་ཡེ་སུ་གིས་སློབ་མ་རྣམས་ལ་སློབ་གསོ་སྤྲད་པ། ང་ཚོས་མི་ལ་རོགས་རམ་བྱེད་དགོས་ཡེ་སུ་གིས་ཡེ་སུ་མི་གཅིག་ཐག་རིང་འགྲོ་བའི་གཏམ་དཔེ་ཅིག་བཤད་པ་ཁོ་ནི་ལམ་ནང་དུ་ཇག་པ་གིས་བརྡུངས་པ། མི་གཅིག་གིས་རིག་པ་མི་དེས་ཁོ་ལ་རོགས་རམ་བྱས་པ་མི་དེ་གིས་ཁོ་ལ་གླ་མ་སློང་པ། ཡེ་སུ་གིས་ང་ཚོ་ལ་བཟང་ལས་ལས་དགོས་ཟེར་བ། རི་མོ་སུམ་ཅུ། ཡེ་ཤུ་ཀྱི་ནུས་པ། ཁོང་ཚོ་ཡེ་ཤུ་ཀྱི་སློབ་མ་མ་རིག་ལྔའི་ལྷ་དེ་ཉིད་ལ་དད་པ་བྱས་ནས་གཙོ་བོ་གྱི་ནུས་པ་འདི་མོ་འདྲེ་གྱི་ནུས་པ་བས་ཆེ་བ། ཁོང་ཚོས་གཙོ་བོ་ལ་དད་པ་ཡོད་པའི་མི་དེ་མོ་འདྲེ་བཀུར་མི་དགོས་དཀོན་མཆོག་གིས་ང་ཚོ་ལ་རང་རང་ནུས་པ་བྱས་ནས་ཆོག་པ་རེད། རི་མོ་སུམ་ཅུ་སོ་གཅིག་འདྲེ་སྐྲོད་པ། རི་མོ་ནང་གི་རིག་དབྱེ་མོ་འདྲེ་བཀུར་པའི་མི་འདི་ཁོ་ཐག་པ་དང་ལྕགས་ཐག་གིས་བསྡམ་མི་ཐུབ་པ་དེ་ཅི་རེད་ཟེར་ན། ཁོ་གི་ལུས་ལ་མོ་འདྲེ་ཞུགས་ཡོད་པ། ཅི་རེད་ཟེར་ན་དེ་ནུས་པ་ཆེན་ཅིག་གི་མོ་འདྲེ་ཞུགས་ཡོད་པ་ཡེ་ཤུ་གིས་མོ་འདྲེ་འདི་ཚོ་ཁོ་གི་ལུས་ནས་ཤོག་ཟེར་ཚར་ནས་ཕྱི་དུ་འོང་བ། ཡེ་ཤུ་གིས་ཁོ་ལ་ལས་པའི་འདི་ཚོ་གྲོགས་པོ་རྣམས་ཀྱི་སྙན་ལ་བཤད་པ། མོ་འདྲེ་གིས་ཁོང་གི་ཁ་ལ་ཉན་པ། ད་ལྟའི་ཆོས་ལ་མོ་འབྲེལ་ཞུ་ཡས་ན་ཡིན་ཤུགས་ཆེ་ལུས་པ་གི་སྙང་དོར་ལ་སོ་བ་སྟེར་དགོས། ཁྱེད་ཀྱི་སོ་བ་སྟེར་ནས་ཡེ་སུ་གི་ཉིད་པ་གི་མོ་འབྲེལ་ཚོགས་མ་ཤི་དང་མི་ཐུག་པ། ག་ལྟེ་ང་ཚོར་ཡེ་སུ་ལ་དད་པ་དང་ཁོང་གི་ཁ་ལ་ཉན་ན། ཁོང་ནི་ང་ཚོ་གི་སེམས་ནང་ལ་ཡོད་པ། ཁོང་གི་ཉིད་པ་འདི་མོ་འབྲེལ་ཞིག་གནས་པ་ཤི་མི་ཐུག།

ཁོ་ནི་བློ་ཐབས་མེད་པ་ཕ་རྩར་སོང་ནས་ཁོ་གི་ཉེས་པ་འདི་སེལ་རོགས་ཕ་གིས་ཁོ་ལ་ཉེས་པ་སེལ་ནས་མི་ཚད། ཁོ་ལ་འདི་ལྟ་ནས་རྩིས་བྱས་པ་ང་ཚོ་ལ་ཉེས་པ་ཡོད་པའི་དུས་དཀོན་མཆོག་གི་སྙན་དུ་འགྱོད་པ་བྱས་ན། དཀོན་མཆོག་གིས་ང་ཚོ་ཉེས་པ་སེལ་མི་ཚད་ཁོང་གིས་ང་ཚོ་ལ་རྩིས་ཡོད་པ། རི་མོ་སུམ་ཅུ་སོ་བཞི་གསོལ་བ་འདེབས། རི་མོ་ནང་གི་མི་ནད་པ་འདི་མི་ཚོ་ལ་ནད་དང་རྐྱེན་ཡོད་པ། འོན་ཀྱང་ང་ཚོ་དཀོན་མཆོག་ལ་བློ་གཅིག་སེམས་གཅིག་གིས་གསོལ་བ་འདེབས་ན་དཀོན་མཆོག་གིས་ང་ཚོ་ལ་འགྲོ་དོན་བསྒྲུབས་པ་ང་ཚོ་གི་དད་མོས་ལ་དད་མི་ཆོག་པ་ཅི་རེད་ཟེར་ན་དཀོན་མཆོག་གི་ནུས་པ་དེ་སུ་ཡང་ཡོད་མ་རེད། རི་མོ་སུམ་ཅུ་སོ་ལྔ། དད་དང་མི་དད་པའི་འབྲས་བུ། དཔེར་ན་ཡེ་ཤུ་ཆོས་ལུགས་པ་གཅིག་ཤི་སོང་ན།

ཁོ་རྣམས་ཤི་སྟེ་ལྷ་ཡུལ་ཚེ་གཅིག་ལ་འགྲོ་མི་ཐུབ་པ། ཁྱེད་ཀྱི་ཉེས་པའི་རྟེན་འབྲེལ་ལས་ཨེ་ཡིན། རི་མོ་སུམ་ཅུ་སོ་དྲུག་སེམས་གཅིག་ཏུ་ཐུབ་པ། ང་ཚོའི་ལུས་ལ་ཆ་ལག་མི་འདྲ་བའི་ཡོད་པ།

དཀོན་མཆོག་གིས་ཡེ་སུ་ཆོས་ལུགས་པའི་ལུས་ལ་ལས་ཀ་གནང་ནས་ཁོ་ཚོ་དམ་པའི་ལས་ཀ་དགའ་བ། དཀོན་མཆོག་གིས་ཡེ་སུ་ཆོས་ལུགས་པའི་ལས་ཀ་གནང་ནས་ཁོ་ཚོ་དམ་པའི་ལས་ཀ་ལས་དགོས་པ། དཔེར་ན་གསུང་བཤད་བསྟོད་དབྱངས་ཕུལ་བ་ད་ཡོང་གཞི་ནས་ཉུང་ན་སེམས་མ་བསླད་པ། མི་སུ་ཡིན་ཡང་དཀོན་མཆོག་གི་དོན་ལ་ཕན་ཚུན་འབྲེལ་བ་དང་རོགས་རམ་བྱེད་དགོས། དམ་པའི་ཆོས་ལུགས་པ་རྣམས་ནི་ཕན་ཚུན་ལ་བརྩི་བཀུར་དང་རོགས་རམ་མ་བྱས་ན། འོན་ཀྱང་དམ་པའི་སྐུ་ལུས་ལ་བར་ཆད་ཡོད་པ། རི་མོ་སུམ་ཅུ་སོ་བདུན། བསྟོད་དབྱངས་ཕུལ་བ། ཡེ་སུ་ཆོས་ལུགས་པ་ཚང་མ་མཉམ་དུ་དཀོན་མཆོག་ལ་བསྟོད་པ་ཕུལ་དགོས། ང་ཚོས་དཀོན་མཆོག་གི་ཆོས་དེ་བཤད་ན། ཁོང་ལ་བསྟོད་པ་དང་བསྟོད་དབྱངས་གསོལ་བ་འདེབས་དགོས། ང་ཚོས་དཀོན་མཆོག་ལ་མཆོད་པ་ཕུལ་དགོས། རྒན་མཆོག་གིས་ང་ཚོ་ལ་གསུངས་ནས་གཙོ་བོ་གཡས་གཟུགས་འདེགས་བ་ལ་དྲིན་གཏད་བཟོ་དགོས། འདི་ན་ང་ཚོ་རིག་པའི་གཡས་གཟུགས་ཆོས་ལུགས་པ་རྣམས་སྲིད་ཅེས་བྱ་བ་ཨ་ས་འདི་ནི་གཡས་གཟུགས་ཀྱི་ལུས་དང་འདྲ་བར། གཡས་གཟུགས་ང་ཚོའི་དོན་ལ་ཧྲི་ཙི་བཅའ་དགོས་ལ་གསལ་པར། གཙོ་བོ་ཡེ་སུ་ནི་ང་ཚོ་ཉེས་པའི་དོན་ལ་ཁྲག་བོ་བ་ཆུ་འདི་ནི་ཁོང་གི་ཁྲག་དང་འདྲ་བ། རི་མོ་སུམ་ཅུ་བརྒྱད། ཡེ་སུ་ད་འོང་ཕེབས་འོང། ཉིན་གཅིག་གཙོ་བོ་ཡེ་སུ་ནམ་མཁའ་དང་བྱོན་འོང་ན་ཁོང་ལ་བློ་གཅིག་སེམས་གཅིག་གིས་དད་པ་ཡོད་པའི་མི་དེ་ཁོང་མཉམ་དུ་འཁྲིད་འགྲོ་བ་དཀོན་མཆོག་གི་མི་ཤི་སོང་བའི་ཚང་མ་ཡེ་སུ་གིས་སླར་གསོན། ཁོང་ཚོས་དུ་མའི་སྟོང་པ་རེད་ཚར་བ་དཀོན་མཆོག་གི་མི་གསོན་པོ་དེ་ཁོང་ཚོ་མཉམ་དུ་ལྷ་ཡུལ་ལ་འཁྲིད་འདུག་ལྷ་ཡུལ་ལ་ང་ཚོ་གཙོ་བོ་ཡེ་སུ་མཐོང་བ་དེ་མི་ཚད་ཁོང་མཉམ་དུ་ཚེ་གཅིག་ལ་མཉམ་དུ་འདུག་ཆོག་པ་དད་པ་མེད་པའི་མི་དེ་དཀོན་མཆོག་གི་ཁྲིམས་བཅད་པ། གཙོ་བོ་ཡེ་ཤུ་ནམ་འོང་ང་ཚོ་ད་དུང་ཧ་མི་གོ། འོན་ཀྱང་ང་ཚོ་གྲ་སྒྲིག་བཟོ་དགོས། གལ་ཏེ་ཡེ་ཤུ་དེ་རིང་ཕྱིར་འོང་ན་ཁྱེད་ཀྱིས་གྲ་སྒྲིག་བྱས་ཨེ་ཡོད། རི་མོ་སུམ་ཅུ་སོ་དགུ་འབྲས་བུ་ཐོབ་པ། རི་མོ་ནང་གི་ཤིང་འདི་འབྲས་བུ་བཏགས་ཡོད་པའི་འདྲ་བ། ཡེ་ཤུ་ཆོས་ལུགས་པ་རྣམས་དམ་པའི་ཐུགས་ཉིད་ཀྱི་འབྲས་བུ་བཏགས་པ། ཡེ་ཤུ་གསུངས་ནས་ང་ནི་ཤིང་ཡིན་པ་ཁྱེད་ཚོ་ནི་ཀ་ལག་ཡིན་པ། ཁྱེད་ཚོ་ངའི་སེམས་ནང་ལ་ཡོད་ནས་ཁྱེད་ཚོས་འབྲས་བུ་མང་པོ་བཏགས་པ་དཀོན་མཆོག་གི་དམ་པའི་ཐུགས་ཉིད་ང་ཚོའི་སེམས་ནང་ལ་ཡོད་པ། དམ་པའི་ཐུགས་ཉིད་དེ་ང་ཚོའི་སེམས་ནང་ལ་ཡོད་པ་ང་ཚོ་གིས་ལས་ཀ་ཅི་བྱས་ན་དམ་པའི་ཐུགས་ཉིད་དེ་ང་ཚོ་ལ་འབྲས་བུ་ཐོབ་དགོས་པ

རི་མོ་བཞི་བཅུ་བདེན་དཔང་བྱས་པ། ཡེ་ཤུ་གིས་སློབ་མ་རྣམས་ལ་གསུངས་ནས་ངའི་གཏམ་བཟང་འདི་ས་ཆ་ག་ན་ཡིན་ན་བསྒྲགས་དགོས། ཁོང་ཚོ་ནི་ཉེས་པའི་ནང་དང་ཐར་པ་ཐོབ་པ། རི་མོ་ནང་གི་ཡེ་ཤུ་ཆོས་ལུགས་པ་མི་འདི་གིས་ཡེ་ཤུ་ཆོས་ལུགས་པ་བཤད་པ། ང་ཚོ་གིས་ཡེ་ཤུ་ཆོས་ལུགས་བཤད་པའི་སྐབས་དམ་པའི་ཐུགས་ཉིད་ཀྱིས་ང་ཚོ་ལ་རོགས་རམ་བྱས་པ་ཡིན། ཁྱེད་ཀྱིས་རི་མོ་ནང་གི་རི་བོའི་འདི་སྡེ་པ་ལ་བཤད་ཆོག།